བཀའ་བསྟན་ལི་མུ་ག་ལི་ཆན་གཅིག། དེ་རིང་གི་གང་གི་གི་ལི་རང་ཁ་རིན་པ་ཆེ་ནི་སེན་རུ་ཤི། ཨེ་ཤ་རོང་རླུང་འཕྲང་ཁོང་ནི་གང་གི་གི་དུ་དེ་རིང་གི་སང་གི་ཁ་ཆེ་ཉིན་རེ་ཤག་གི་ཡན། སྤྱི་ནོར་ཀུང་སི་སྤྱང་ཀི་ཆེན་པོ་ཕྱུག་གི་རྫོང་ཕྱུག་ཆ་སེན་སྒང་པ་ཡན་ན་རོང་བཞི་གཉིས་ལ་ཕན་ཐོགས་ཡོད་ཅེས་ནའོ་བཱན་ག་སཱ་ལ་གར་ཞེས་པ་སེར་བྱེས་གྲྭ་ཚང་དུ་སེམས་སྐྱིད་ཀྱི་ཕྱུག་འབྲས་ག་ག་ཚ་ཡོད་འདུག་བེ་ཅི་ལང་ན་མེ་པ་ཨུ་ཁྲའི་སྤྱི་ནོར་ཀུང་སི་སྤྱང་ཀི་ཆེན་པོ་ཕྱུག་གི་རྒྱ་གར་རྫོང་ཤར་འབྲས་ལྗོངས་ནང་གི་མཛད་འཕྲིན་ཁག་ལས་པ་དྲུག་ཅིག་བདུད་རྩིའི་བཅུད་བཞི་བརྙན་གྱི་སྔ་དྲོ་སྒང་ཐོག་ནས་ཐེ་བུ་ནང་དྲུག་ཅིག་ནའོ་བཱན་ག་ཆེ་གྲོང་ཆེ་སཱ་ལ་ག་ཡས་པའི་དམག་མི་རྣམ་གྲུ་འབའ་ཐང་དུ་ཞག་སོ་བདེ་བར་ཁེལ་པ་རེད། སྣང་གྲོལ་སྦ་མཐོང་ནི་རྒན་པོ་ཆུ། བྱི་འཁོར་བཅུ། ས་ལ་གར་བསྟན་གཟི་པདྨ་སྡིངས་གསེར་གྱི་བྲག་ཚོམ་དུ་ཞྭ་སོགས་སྡེ་བ་མཁས་རྣོ་མཛད་ཅིང། དེ་རྒན་པ་གི། གིང་ལ་འདུ་མོ་གཡུང་དང། དཀའ་ཟློག་སྒང་སྲོང་དང་ཤིང་ལོ་ཨ་རུ་ན་ཅལ་འདྲ་བོ་བ་ཡི་བཅས་ནས་ཕེབས་པའི་དད་ལྡན་པ་སྟོང་ཚོགས་མང་པོ་ལག་ཏུ་དཀར་བཙོང་བརྒྱ་དག་དང་མལ་དུ་སོ་བསྣམས་ཏེ་ཕེབས་སུ་ཟ་སྦྱིན་ཞུས་པ་རེད། མགོན་པོ་མཆོག་སྲད་རྒྱུད་གྲྭ་ཚང་གི་ཚོམས་ཆེན་ནང་ཞབས་སོར་འཁོད་མཚམས་སུ་སྲད་རྒྱུད་གྲྭ་ཚང་གི་མཁན་པོ་བློ་བཟང་དབང་འདུས་ལགས་ནས་མཎྜལ་རྟེན་གསུམ་འདེགས་འབུལ་ཞུས་པ་རེད། སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ཀྱི་སེམས་སྒོམ་པ་ཡིན་ན་རང་གཞན་གཉིས་ལ་ཕན་ཐོགས་ཡོད་ཅེས་བཀའ་སྩལ་གནང་འདུག། བྱང་ཆུབ་ཀྱི་སེམས་ཀྱི་བསམ་བློ་ཡག་པོ་ཅིག་བཏང་བ་ཡིན་ན་གཞན་ལ་ཕན་རང་གི་ཕུགས་ཀྱི།

དེ་རྗེས་ཅི་ནུ་ཀོ་སི་སྤྱང་ཀི་ཆེན་པོ་ཕྱུགས་ཀྱི་དད་ལྡན་མང་ཚོགས་ལ་སེམས་ཁྲལ་བྱས་ཆུང་འདྲེན་རྩ་བ་དང་འབྲས་ཕྱུགས་ཁས་ལེན་མིན་ལ་མ་ཐུག་པར་ཚོགས་མིའི་སེམས་པ་བཟང་པོ་ཚར་གྱི་དེ་ག་ཆེན་པོ་ཡིན་ཞེས་བཀའ་སྩལ་གནང་འདུག་ཡང་རྒན་པོ་གོ་ཉི་ཕྱུགས་ཀྱིས་འཛམ་གླིང་དུ་ཞི་བདེ་བདེན་པ་ཞིག་ཡོང་བ་ལ་འགྲོ་བ་མི་གཅིག་གཅིག་གི་འདུ་ཤེས་དང་རྐང་ལ་ཕན་པ་དང་བརྩེ་བ་བསྒྲིམ་རྒྱུ་གལ་ཆེན་པོ་ཡིན་ཞེས་བཀའ་སྩལ་གནང་འདུག། མགོན་པོ་གང་ཉིད་མཆོག་གིས་མུ་མཐུད་དེ་ས་དགེ་བཀའ་རྙིང་རིས་མ་ཆད་པ་ཚང་མས་ཐུབ་བསྟན་འཛིན་སྐྱོང་དགོས་གལ་ཆེ་བའི་སྐོར་གྱི་བཀའ་སྩལ་གནང་ཡོད་འདུག། ངའི་ངོས་ནས་ཆ་བཞག་ན་ཡང་རྩ་བའི་མིང་འབྱུང་ཁུངས་བྱས་ན་དགེ་ལུགས་ཀྱི་ཆགས་དེ་ཡག་རེད། རེད་དེ་ཡིན་ནའི། ས་སྐྱ། བཀའ་བརྒྱུད། ཇོ་ནང། རྙིང་མ། འདི་ཚོའི་ཨེ་ནི་བླ་མ་མང་པོའི་རྩ་ནས་ངས་གསུང་ཆོས་ཞུས་ནས

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་དང་ས་ལུ་གར་ཁུལ་གྱི་མཛད་འཆར་ཁག་ལེགས་པར་གྲུབ་ཅིང་མགོན་པོ་མཆོག་སྤྱི་ཚེས་བཅོ་ལྔ་ཉིན་བྷག་ཌོག་ར་གི་གནམ་ཐང་ནས་མཁའ་ལམ་གྱི་བརྒྱུད་གནས་མཆོག་རྡོ་རྗེ་གདན་དུ་ཆིབས་ཞལ་བསྒྱུར་གནང་མཛད་རྒྱུ་ཡིན་འདུག་ཡུ་རོབ་གྲོས་ཚོགས་ཀྱིས་བོད་ནང་རྒྱ་ནག་གཞུང་གིས་བཙན་པོའི་ཐོག་གཏན་འཇགས་སློབ་གྲྭ་ཁག་འཛུགས་པ་དེར་སྐྱོན་བརྗོད་ཤུགས་ཆེན་གྱི་གྲོས་ཆོད་ཞིག་འཇོག་གནང་ཡོད་པ་རེད་འདུག

དེ་རིང་གི་དམིགས་བསལ་གསར་འགྱུར་ནང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བཞིན་པ་དང་ལས་འགུལ་ཉིན་གསུམ་པ་སྟེ་ཕྱི་ཚེས་བཅུ་བཞི་ཉིན་གྱི་དགོང་དྲོ་བོད་ཀྱི་གཙང་ཆུ་རྒྱུག་ཡུལ་རྒྱ་གར་བྱང་ཤར་ཁུལ་གྱི་དབུས་གྲོས་ཚོགས་ཀྱི་འཐུས་མི་གཙོས་གཞན་ཡང་དཔོན་རིགས་མང་པོ་ཞིག་དགོང་དྲོ་གི་གསོལ་སྟོན་ལ་གདན་ཞུས་ཀྱིས་བོད་ཀྱི་གཙང་ཆུ་གི་གལ་གནད་སྐོར་བགྲོ་གླེང་གནང་ཡོད་པ་སོགས་ཀྱི་སྐོར་ལ་བོད་མི་མང་སྤྱི་འཐུས་གོ་བོ་བློ་བཟང་ཕན་བདེ་ལགས་སུ་བཅར་འདྲི་དང་གནས་ཚུལ་འཚོལ་བསྡུ་ཞུས་པ།

ཞི་བདེ་ལྷན་ཚོགས་ཀྱི་བལ་གདན་ཞུ་གཏུག་གི་ལས་འགུལ་ཡོང་སྲིད་སྒྲོང་ཞིག་ནང་ལོག་ལ་ཡ་དཔའ་བདེན་ཚོགས་གཞོན་སྒྲོལ་མ་ཚེ་རིང་རེད་ཨ་ནི་ཞོལ་རྟིང་སྐུ་ངལ་བསྟེན་པ་ཡང་བས་བྱེད་ཞོལ་རྟིང་རྩ་གནས་སོགས་དོན་དྲུག་བཀྲ་ཤིས་ལ་བྱེད་ཨ་ནི་གུས་པ་ཚོས་པའི་ད་ལྟ་ཞོལ་རྟིང་རྣམ་པ་ཤེས་དང་ཞོལ་རྟིང་ཚོགས་དྲུང་ལས་ཁང་གི་ལས་བྱེད་ཅིག་ཡོད་རེད་ད་རྩ་ཡིག་ང་ཚོ་ཤེས་ཟླ་བཅོ་གཉིས་པའི་རྟ་རིགས་བཅོ་གཉིས་ནས་རྟ་རིགས་བཅུ་དྲུག་བར་དུ་ཉི་མ་ལྔ་ཡི་རིང་ལ་ཡ་ལྡི་ལི

ཨ་སམ་གཙོས་པའི་བྱང་ཤར་ངོས་ལ་ཡང་ང་རང་ཚོའི་བོད་ཀྱི་གཙང་ཆུ་དེ་བེད་སྤྱོད་བཏང་སྡོད་མཁན་གྱི་རྒྱ་གར་དབུས་ཀྱི་གྲོས་ཚོགས་ནང་ལོགས་ཡོད་པའི་འཐུས་མི་དེ་ཚོ་སྒང་ག་གསོལ་སྟོན་བསྐོངས་ཏེ། ཨ་ནི་བོད་ཀྱི་གཙང་ཆུ་དེ་བེད་སྤྱོད་བཏང་མ་ཟད་དེའི་ཉེ་འཁོར་དེ་ཚོ་ལ་ཡང་གལ་གནད་ཆེ་ལོས་ག་ཚོད་ཅིག་ཡོད་མེད་སྐོར་ལ་ཡང་ང་ཚོ་དགོང་དག་ལ་འདུ་ཚོགས་ཡོད་རེད་ཆུ་ཚོད་གསུམ་མ་ཟིན་ཙམ་ཅིག་འགོར་ཡོད་རེད། ཨོ་གནས་སྟངས་དེ་གི་ནང་ལོགས་ལ་ཡང་གྲོས་ཚོགས་འཐུས་མི་བཅུ་ཡོད་རེད་ཨ་ནི་དེ་གི་ཐོག་ལ་ཡང་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཚོགས་གཙོ་ཕེབས་ཡོད་རེད་ལ། དམིགས་བསལ་རྒྱ་གར་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་ཟེར་ཅིག་ཡོད་རེད་འོ་དེ་གི་ཚོགས་གཙོ་དང། ཨ་ནི་རྒྱ་གར་བྱང་ཤར་གི་ངོས་ལ་ཡ་ད་ད་ལས་བྱེད་ཁག་ཅིག་དེ་ལ་ཡ་མཉམ་ཞུགས་བྱས་ཡོད་རེད་མདོར་ན་དེ་རིང་དགོང་དག་ང་ཚོ་དེའི་ནང་ལོགས་ལ་ཡ་མཉམ་ཞུགས་བྱེད་མཁན་དེ་མི་ཉི་ཤུ་ཙམ་ཅིག་ཡོད་རེད་དེ་ཡང་རྒྱ་གར་བྱང་ཤར་དང་ལྷག་པར་དུ་ང་རང་ཚོའི་བོད་ཀྱི་གཙང་ཆུ། བེད་སྤྱོད་བཏང་སྡོད་མཁན། མ་འོངས་པ་ལ་བོད་ཀྱི་གཙང་ཆུ་དེ་འགག་པ་ཡིན་ན་ཁོང་རྣམ་པ་ཚོ་ལ་དཀའ་ངལ་ག་རེ་འཕྲད་ཀྱི་རེད་ཟེར་གྱི། དེ་གི་བརྒྱུད་རིམ་གྱི་ནང་ལོགས་ལ་ང་རང་ཚོ་གི་བོད་དོན་འཐབ་རྩོད་བྱེད་ཡག་དང། བོད་ཀྱི་ཁོར་ཡུག་དང། གཙང་ཆུར། བདག་གཉེར་དགོས་ཀྱི་རེད་ཟེར་ཏེ་བོད། རྐྱང་པ་གྱི་ཁེ་ཕན་ཆེད་དུ་མ་ཡིན་པ། ཉེ་འཁོར་གྱི་ཁྱེད་རྣམ་པ་ཚོ་ཆ་ཚང་ལ་ཡག། སྲུང་སྐྱོབ་ཀྱི་ཆེད་དུ་རེད་ཟེར་གྱི་བརྡ་ལན་དེ་འདྲའི་ཅིག་གི་ཐོག་ནས་དེ་རིང་དགོང་དག། ཚོགས་ཡོད་རེད་ཁོ་རང་ཚོས་ཀྱི་ཡ་དེ་ལ་དོ་སྣང་ཞིབ་པོ་གནང་གི་འདུག་འོ་དེ་ཞུ་ཡ་ཡིན། བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་བོད་དོན་ཞུ་གཏུག་ལས་འགུལ་སྤེལ་བཞིན་པའི་ལས་ཉིན་དང་པོ་སྟེ། ཕྱི་ཚེས་བཅུ་གཉིས་ཉིན་ཁོང་རྣམས་ནས་རྒྱ་གར་གྲངས་ཉུང་མི་རིགས་ཚོགས་པའི་ཚོགས་གཙོ་དང་གྲོས་ཚོགས་འཐུས་མི་ཁག་ཅིག་ལ་མཇལ་འཕྲད་ཞུས་ཡོད་པ་རེད་ལ། དེ་བཞིན་ལས་ཉིན་གཉིས་པ་སྟེ་ཕྱི་ཚེས་བཅུ་གསུམ་གྱི་ཉིན། གྲོས་ཚོགས་འཐུས་མི་དྲུག་དང་རྒྱ་གར་དབུས་གཞུང་གི་བློན་ཆེན་སོགས་ལ་མཇལ་འཕྲད་ཞུས་ནས་བོད་དོན་ཞུ་སྐུལ་གནང་ཡོད་པའི་སྐོར་བོད་མི་མང་སྤྱི་འཐུས་གོ་བོ་བློ་བཟང་ཕན་བདེ་ལགས་ཀྱིས་མུ་མཐུད་དུ་འགྲེལ་བརྗོད་གནང་བྱུང། ཏཱ་རིག་བཅུ་གཉིས་ཉིན་པའི་ལས་ཡ་གཙོ་བོ་ཐུག་འཕྲད་བྱས་ཡ་དེ་རྒྱ་གར་གྲངས་ཉུང་མི་རིགས་ཚོགས་པའི་ཚོགས་གཙོ་དང་ཚོགས་མི་གཉིས་བཅས། ཨ་ནི་དེའི་ནང་ལོགས་ལ་ཡ། མངའ་སྡེ་གི་གྲོས་ཚོགས་འཐུས་མི་བྱས་བྱས་དབུས་ཀྱི་གྲོས་ཚོགས་འཐུས་མི་ང་ཚོ་གྲངས་བཞི་དེ་འདྲ་འདྲ་གཅིག་ཐུག་ཡོད་རེད་ལ། ཉི་མ་གཉིས་པ་དེ་ཁ་རྩང་ཏཱ་རིག་བཅུ་གསུམ་ཆགས་དགོས་ཡོད་རེད་ཁ་རྩང་ལ་ཡ་ང་ཚོ་གྲོས་ཚོགས་འཐུས་མི་དྲུག། ཐུག་ཡས་དང་ཨ་ནི་དབུས་ཀྱི་བློན་ཆེན་གཅིག་ཐུག་ཡས་ཀྱི་གོ་སྐབས་བྱུང་ཡོད་རེད། བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ནས་གོང་འཁོད་རྒྱ་གར་གྱི་དཔོན་རིགས་རྣམས་ལ་མཇལ་འཕྲད་ཞུས་པའི་སྐབས་སུ། བོད་ནི་དེ་སྔ་རང་དབང་རང་བཙན་ལྡན་པའི་རྒྱལ་ཁག་ཞིག་ཡིན་པས་རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་བྱས་ནས་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ལུགས་ཀྱི་འགྲེལ་བརྗོད་བྱས་པའི་ཁ་མཆུ་དེར་ངོས་ལེན་མ་གནང་རོགས་ཞེས་དང།

ཁོང་གིས་ད་རེས་ཀྱི་ཚོགས་འདུ་ཡག་པོ་འགྲོ་སོང་ཞེས་འདི་ལྟར་གསུངས་སོང། ལན། འོ་ད་ད་ནི་འགན་འཛིན་ལྷན་ཚོགས་དེ་ནིའུ་ཡོག་ས་གནས་གཞོན་ནུའི་གོ་སྒྲིག་འོག་ནས་ཐེངས་འདི་འདྲའི་ནིའུ་ཡོག་སྐོང་ཚོགས་ཞུས་ཡོད་པ་རེད་དེ་ཡིན་དུས་ཚང་མ་ལ་ཚོགས་འདུའི་འགྲོ་སྟངས་ཐོག་ནས་གྲོས་གཞི་ཁག་སྔ་ས་ནས་ས་ནས་གོ་ཟིན་པ་རེད་དེ་ཡིན་དུས་ཉི་མ་གསུམ་གྱི་རིང་ལ་གྲོས་གླེང་ལྷུག་པོ་བྱས་རྗེས་ལ་ཉི་མ་མཐའ་མ་འདི་ལ་ང་ཚོས་དེའི་སྒྲིག་གཞིའི་འགྲོ་སྟངས་ཀྱི་ཐོག་ནས་ཀྱི་གྲོས་ཆོད་གཏན་འབེབས་གནང་བ་རེད་དེ་ཡིན་དུས་གྲོས་ཆོད་གཏན་འབེབས་དང་ཚང་མ་ལོ་ལ་གང་བྱས་ལས་རིམ་འདི་ཧ་ལས་པའི་ས་ཚུགས་པོ་དང་ཡག་པོ་འགྲོ་སོང་ཟེར་ནས་ཞུས་ཡིན། ད་རེས་ཀྱི་ཚོགས་འདུ་འདིའི་སྟེང་དུ་དེ་སྔ་དང་མི་འདྲ་བར་གནས་ཚུལ་གསར་པ་ཁག་འགའ་ཡོད་པ་བཀོད་དེ། མགོན་པོ་དོན་གྲུབ་ལགས་ཀྱིས་མུ་མཐུད་དུ་གསུངས་ན། རེད། ལྟ་བ་གང་ཅིའི་ནམ་རྒྱུན་དང་མ་འདྲ་བ་དེ་སྤྱིར་བཏང་བྱས་པ་ཡིན་ན་གྲོས་ཆོད་གཅིག་གི་ནང་ལ་ད་ང་ཚོས་གཅིག་གིས་གནད་འགག་ཆེ་ཤོས་གཅིག་དེ་གངས་ཅན་རྒྱལ་བ་རིན་པོ་ཆེའི་དགུང་གྲངས་དགུ་བཅུ་ཕེབས་པའི་གི་གོ་སྟོན་སྐབས་ལ་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་ངོས་ནས་ཀྱི་བརྟན་བཞུགས་བསྟར་འབུལ་གྱི་གསོལ་འདེབས་ཞུ་ཡས་དེ་དམིགས་བསལ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ནང་བཞིན་གྱི་རྒྱལ་བའི་བཀའ་བཀའ་དྲིན་རྗེས་དྲན་གྱི་དགོས་ངེས་ཅན་གྱི་དགོས་མཁོ་ཅན་གྱི་སློབ་ཕྲུག་རྣམ་པ་ཚོར་སློབ་ཡོན་ཕུལ་ཡས་འདི་སྐད་དམིགས་བསལ་ཆགས་བསྡད་ཡོད། དེ་ག་ནང་བཞིན་ཆབ་སྲིད་ཀྱི་ལས་འགུལ་སྐབས་ལ་སྤྱིར་བཏང་བྱས་པ་ཡིན་ན་སྤྱིར་བཏང་གི་ཐོག་ནས་ཀྱང་ཆབ་སྲིད་ཀྱི་ལས་འགུལ་ཤུགས་ཆེན་པོ་སྤེལ་ཡས་དང། དེ་ནས་ཡང་སྒོས་ད་ལྟའི་ཆ་ལ་དགྲ་བོ་རྒྱ་དམར་གཞུང་གིས་བོད་མི་རིགས་རྩ་མེད་བཏང་ཡས་ཀྱི་ད་གང་ཅའི་མི་རིགས་རྩ་མེད་ཀྱི་ལས་གཞི། ད་ལྟ་དབྱིན་ཇི་ནས་ཞུས་པ་ཡིན་ན Genocide ཞུ་བ་རེད་པ་ལ་ད་འདི་དང་འབྲེལ་བའི་ཀྱི་གཞོན་ནུ་ལྷན་ཚོགས་ངོས་ནས་ཀྱི་ཉིས་བརྒྱ་དུས་གཅིག་རེ་དེ་ནང་བཞིན་གྱི་རྒྱལ་སྤྱིའི་ཁྱོན་ཡོངས་ནང་ལོགས་ལ། ཉོན་དམིགས་བསལ་ཅིག་ཆགས་བསྡད་ཡོད། ཨ་དེ་ནང་བཞིན་གྱི་ཆོས་དང་རིག་གཞུང་སྐད་ཡིག་ལ་ཆ་མཚོན་པ་ཡིན་ན་དེ་སྔ་ཕན་ཆད་ང་ཚོ་ས་གནས་ས་ཐོག་ལ་ལས་དོན་མང་པོ་ཞིག་བརྩམས་བསྡད་ཀྱི་ཡོད་རེད་ད། ད་རེས་འདི་གཞོན་སྐྱེས་རང་ལ་དམིགས་པའི་ཀྱི་ཐེངས་དང་པོ། ད་གངས་ཅན་བོད་པའི་གཞོན་སྐྱེས་ལ་དམིགས་པའི་ཀྱི་ལས་གཞི་ཆེ་གཅིག་གངས་ཅན་དབུས་སྤྱི་ཁྱབ་རྒྱུན་ལས་ཁང་གིས་གོ་སྒྲིག་བྱས་དེ་ལ་ས་གནས་ཚང་མས་ཀྱིས་མཐུན་འགྱུར་གནང་རྗེས་ནས་དེ་འདྲའི་གཅིག་ད་རེས་ལོ་ཟླ་གང་ཅིག་ཡོང་རྒྱུའི་ལོ་ཡི་ནང་ལོགས་ལ་གནང་ཡས་གཅིག་ད་རེས་འདིའི་གྲོས་ཚོགས་གྲོས་ཆོད། འདི་གི་ཐོག་ནས་ཀྱི་ཐུགས་གཏན་འཁེལ་བ་ཞིག་ཆགས་བསྡད་ཡོད་རེད། ད་དེ་ནས་ནི་སྒྲིག་འཛུགས་སྲ་བརྟན་དང་འབྲེལ་བའི་ཀྱི་གཞོན་ནུ་ལྷན་ཚོགས་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ད་གང་ཅིག་སྒྲིག་འཛུགས་སྲ་བརྟན་རང་ལ་དམིགས་པའི་ཀྱི་གཞོན་ནུའི་ཁང་པ་ཅིག་གང་ཅིག་ནིའུ་ཡོག་ལ་གཟིགས་ཐུབ་པའི་ཀྱི་འབད་བརྩོན་ཞུ་ཡས་དེ་ད་གང་ཅིག་གྲོས་ཆོད་དམིགས་བསལ་ཞིག་ཆགས་ཡོད་རེད། ཚོགས་འདུ་འདིའི་སྐོར་གྱི་གྲོས་གཞི་དོན་ཚན་དང་གྲོས་ཆོད་ཁག་གི་ནང་གཏན་འཁེལ་བའི་ཡིག་ཆ་འདི་ག་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་ལག་འབྱོར་བྱུང་བའི་ནང་འཁོད་པར་བྱས་ན་ད་རེས་ཀྱི་ཚོགས་འདུ་འདིའི་སྟེང་དོན་ཚན་ཁག་བརྒྱད་ལ་གོ་བསྡུར་གཏིང་ཟབ་གནང་གོང་ས་མཆོག་ལ་བཀའ་དྲིན་རྗེས་དྲན་ལྷད་བེད་ཀྱི་ཞྭ་སྣ་ལྷིང་འཚོ་ནས་གླིང་གི་དཔེ་ཚོགས་བཀོད་དང། ལྷག་པར་དུ་གོང་ས་མཆོག་གི་གོ་བསྟན་དང་བརྡ་དོན་གྱིས་རྒྱ་བོད་ཡི་བརྟན་བཞུགས་འདམ་བུའི་ཤར་གྱི་དང་ཐོག་ལོ་འབྲས་གཞན་པའི་གི་རུ་རང་དགུང་ངེད་ཀྱི་ལྷོ་ཕྲུག་རྣམས་ལ་རྒྱ་བོད་བཀའ་དྲིན་རྗེས་དྲན་གྱི་ལྷོད་གཡེང་རོལ་མཆོད་གནང་རྒྱུ། གཞན་གྱི་ཁོང་མོ་ཞིང་ལྷན་གྱི་གླིང་གི་ནང་མཉམ་ཞུགས་ཡོང་ཐབས་གནང་རྒྱུ།

ད་རེས་བྱང་ཨ་རིའི་ས་གནས་གཞོན་ལྷན་གྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་འདུ་གི་བརྒྱུད། བྱང་ཨ་རིའི་གཞོན་ལྷན་གྱི་འགན་འཛིན་ལྷན་ཚོགས་ཐེངས་བཅུ་དགུ་པའི་གྲོས་ཆོད་ཁག་ལ་ཡང་ཞིབ་བཤེར་དང་འབྲེལ་ལས་དོན་མཇུག་སྐྱོང་ཞུ་ཚུལ་གླེང་སློང་གནང་ཡོད་པས་དེའི་ཐད་མགོན་པོ་དོན་གྲུབ་ལགས་ཀྱིས་ཡང་ངོ་སྤྲོད་གནང་ན། ད་ལྟའི་བར་གྱི་ལོ་གཅིག་དང་ལྷག་ལྷག་ཆགས་པ་རེད་ཁ་ཇི་བཞིན་ཞུས་པའི་ཡིན་པས་ན་འགན་འཛིན་ལྷན་ཚོགས་ཐེངས་མ་ཉིས་སྟོང་བཅུ་དགུ་པ་འདི་ཉིས་སྟོང་ཉི་ཤུ་རྩ་གཅིག་ལ་སྐོང་ཚོགས་ཞུས་པ་རེད་སན་ཧྥ་རན་སི་ཀོ་ལ་ནི། ད་དེའི་གི་དུས་སྐབས་འདིའི་ནང་ལོགས་ལ་དེ་ལ་འགན་འཛིན་ལྷན་ཚོགས་ལ་བཞག་པའི་གི་གྲོས་ཆོད་ནང་ལོགས་ནས་ཨ་ལག་བསྟར་བྱས་ཟིན་པ་ག་རེ་ཤག་མ་འོངས་པ་མཇུག་སྐྱོང་ཞུ་དགོས་ཡ་ག་རེ་འདུག་འདི་ཆ་ཚང་ཅིག་ང་ཚོས་ད་ལྟ་འདིའི་གྲོས་གཞི་དོན་ཚན་གཉིས་པའི་གི་ཐོག་ནས་གཞི་བཞག་ཐོག་ནས་ཀྱི་གང་ཅིག་གོ་བསྡུར་ཞུས་པ་རེད་མཐའ་མ་འདི་གྲོས་ཆོད་གཏན་འབེབས་ཀྱི་སྐབས་ལ་རྩིས་པོ་བྱེད་ཅིག་ནས་དེ་སྔ་ཕན་ཆད་ཀྱི་གྲོས་ཆོད་བཞག་པ་ནས་ད་ལྟ་ལག་བསྟར་མ་ཐུབ་པ་མཇུག་སྐྱོང་ཞུ་དགོས་ཡ་གི་དེ་རིང་ད་ཆ་མཚོན་པ་ཡིན་ན་གྲོས་ཆོད་ཁག་གསུམ་འདྲ་པོ་ཞིག་ཆགས་བསྡད་འདུག་དེ་ཡིན་དུས་ཙམ་པ་ལ་འདི་མི་སྒྲིག་ང་ཚོ་སྒྲིག་འཛུགས་ཀྱི་འགྲོ་སྟངས་གི་ཐོག་ནས། གང་ཅིག་འགན་འཛིན་ལྷན་ཚོགས་དང་ཚོགས་ཆེན་ལ་གང་བཞག་པའི་ཀྱི་གྲོས་ཆོད་འདི། ད་ནི་མ་འོངས་པའི་ཀྱི་ཚོགས་འདུ་ཚོགས་ཆེན་དང་འགན་འཛིན་ལྷན་ཚོགས་སྐབས་ལ་ཞིབ་བཤེར་གནང་དགོས་ཀྱི་ཡོད་རེད། དེ་ཡིན་དུས་ད་རེས་ང་ཚོས་ཞིབ་བཤེར་ཞིབ་བཞག་གི་ཐོག་ནས་གང་ཅིག་མ་འོངས་པར་མཇུག་སྐྱོང་ཞུ་དགོས་ཡ་གི་ད་གྲོས་ཆོད་ཁག་གསུམ་འདྲ་པོ་ཞིག་ཆགས་ཀྱི་ཡོད་ཟེར་ཞུ་ཡིན། སྤྱི་ཡོངས་ཀྱི་དེ་སྔ་གྲོས་ཆོད་གང་བཞག་པ་ནང་བཞིན་གྱི་ཐོག་ནས་ཀྱི་ལས་རིམ་མང་དག་ཅིག་གང་ཅིག་ལག་བསྟར་བྱས་གྲུབ་པ་དང་ཚགས་ཚུད་པའི་ཐོག་ནས་ཀྱི

ཆབ་སྲིད་ཀྱི་ད་གང་ཅིག་སྒྲིག་འཛུགས་གནད་འགག་ཆེན་པོ་ཞེ་དྲག་ཞིག་ཆགས་བསྡད་ཀྱི་ཡོད་རེད། འདི་ཡིན་དུས་ཙམ་པ་སྒྲིག་འཛུགས་འདི་ཡི་གི་ཁྱབ་ཁོངས་ས་གནས་ཚང་མ་ནང་ལོགས་བོད་མིའི་འདུས་སྡོད་ཀྱི་ས་གནས་ཚང་མ་ནང་ལ་ཡོད་དགོས་ཡ་དེ་ཧ་ལས་པའི་གནད་འགག་ཆེན་པོ་རེད་ད་ལྟའི་ཆ་ལ་ང་ཚོ་བྱང་ཨ་རིའི་ཁུལ་གྱི་ས་གནས་ཁག་གཅིག་གི་ནང་ལ་ཁྱབ་ཁོངས་ཀྱི་ས་གནས་ཡོད་བསྡད་པའི་གི་གནས་སྟངས་གཅིག་རེད། ད་དེ་ནས་ནི་ས་གནས་མེད་ས་ལ་མང་ཚོགས་ཀྱི་འགན་བཞེས་པའི་ཐོག་ནས་གང་ཅིག་དེ་འདྲས་ཀྱི་ཐོག་ནས་ཀྱི་བཙུགས་ཐུབ་པའི་ཀྱི་འབད་བརྩོན་ཞུ་ཡ་དབུས་སྤྱི་ཁྱབ་རྒྱུན་ལས་ཁང་ཡིན་པ་ཡིན་པས་ནས་ཀྱི་གང་ཅིག་ས་གནས་མེད་ས་ལ་ས་གནས་གསར་འཛུགས་དང། ཡང་དེ་སྔ་ཕན་ཆད་ཀྱི་ས་གནས་ཏོག་ཙམ་ཅུང་ཉམས་བསྡད་པའི་ཀྱི་ས་གནས་ཡིན་པས་ན་སླར་གསོ་ཞུ་ཡ་ལ། ང་ཚོའི་ངོས་ནས་འཆར་གཞི་དང་འབད་བརྩོན་ཞུས་དང་ཞུ་མུས་ཡིན། ད་འདིའི་ལམ་ལྷོང་ཡོང་ཡ་ལ་བོད་རིགས་མང་ཚོགས་ལྷག་པར་དུ་ཡང་བྱང་ཨ་རི་གནས་བཞུགས་བོད་རིགས་མང་ཚོགས་ཚོས་ཀྱིས་སྒྲིག་འཛུགས་འདི་ལ་བློ་སེམས་དཀར་བོའི་ཐོག་ནས་ཀྱིས་སེམས་ཤུགས་ཆེན་པོའི་ཐོག་ནས་ཀྱིས་རྒྱབ་སྐྱོར་གནང་ཡ་དེ